གཉའ་རི་རྒྱ་མཚོ་གཅིག་པུ་མ་རེད་ཨ་རི་གཙོས་པའི་རྒྱལ་ཁབ་མང་པོ་གཅིག་མང་གཙོ་རྒྱལ་ཁབ་མང་པོ་གཅིག་རྒྱ་མི་ལ་གྲངས་ཐོ་ཐོག་ལ་ཡ་བརྩི་ས་གནང་ས་མི་འདུག་བརྟན་པོ་མི་འདུག་ཟེར་བཤད་བསྡད་ཡ་གི་གནས་སྟངས་དེ་འདྲ་ཡིན་དུས་ད་དེའི་གྲངས་ཐོ་ང་ཚོ་ཆ་འཇོག་ཆོག་གི་རེད་དམ་མ་རེད་ཟེར་ཡ་དེ་ཡང་ང་ཚོ་དྲི་བ་གཅིག་ཆགས་ཡོད་རེད་ཡིན་ནའང་གྲངས་ཐོ་བསྟན་ཡ་ཟེར་དེའི་ནང་ནས་ད་ནམ་རྒྱུན་བོད་པ་ཚོ་བཤད་བསྡད་ཡ་ནམ་བཞིན་རྒྱ་མི་གི་མི་འབོར་ཡ་མང་རུ་འགྲོ་གི་འདུག་ད་ཟེར་བསྡད་ཡ་དེ་ད་ཧ་ལམ་ཧ་ལམ

སྤྱིར་བཏང་གི་སྤྱི་ཚོགས་རིག་པ་སྒང་ལ་དེ་ཡང་ན་ཁོ་རང་ཆབ་སྲིད་ཀྱི་ནང་ཁུལ་ཆེན་པོ་ཞིག་ཁྲིད་བསྡད་ཡོད་རེད། མི་འབོར་ཀྱི་འཕོ་འགྱུར་མི་འབོར་མང་རུ་ཕྱིན་པ་དང་མི་འབོར་ཉུང་རུ་ཕྱིན་པ་དེ་གི་ཆབ་སྲིད་ཀྱི་ཤུགས་རྐྱེན་དེ་ཟབ་བོ་རེད། ད་ང་ཚོ་སྤྱི་ཚོགས་རིག་པ་གི་ནང་ནས་འདི་ལ་ཅིག་སྤྱིར་བཏང་གི་མི་འབོར་རིག་པ་དང་སྤྱི་ཚོགས་རིག་པའི་མི་འབོར་སྤྱི་ཚོགས་མི་འབོར་རིག་པ་དེ་རིགས་གཉིས་ཡོད་རེད། ལ་སོགས། ད་དེའི་ནང་ནས་མི་འབོར་རིག་པའི་སྒང་ལ་ཁོ་སྤྱིར་བཏང་གི་ཕོ་མོ་གི་མང་ཉུང་མྱི་གི་གྲངས་ཀ་གི་འཕེལ་ཚད། མྱི་གི་ཚེ་ཚད། དེའི་སྒང་དེ་ལ་ཞིབ་འཇུག་བྱེད་ཡག་མ་གཏོགས་ཏེ་སྤྱི་ཚོགས་ཀྱི་གཞི་ཁྱོན་རྙོག་འཛིང་གི་དུས་སྐབས་དང་སྤྱི་ཚོགས་ཀྱི་གནད་དོན་དང་འཕེལ་རྒྱས་ཀྱི་ཕྱོགས་དེ་འདྲ་འགྲེལ་བཤད་རྒྱག་གི་མ་རེད། ད་སྤྱི་ཚོགས་མི་འབོར་རིག་པ་གི་སྒང་ནས་དེ་སོང་ན་ད་ཁོ་པ་བསམ་བློ་གཏོང་སྟངས་མང་པོ་ཞིག་ཡོད་རེད་རིགས་ལམ་གི་སྒང་ནས་ག་རེ་ལབ་ན། མི་འབོར་རྒྱུ་རྐྱེན་དེ་གཅིག་ཁོ་གི་སྐྱེ་ཚད་གི་སྒང་ནས་ཡོད་རེད་གཉིས་ནས། ཆང་ས་རྒྱབ་རྒྱུ་གི་མི་གྲངས་ཀ་མང་ཉུང་གི་སྒང་ནས་འཕེལ་ཡག་ཅིག་འགྲོ་ཡོད་པ་རེད། གསུམ་ནས་དཔལ་འབྱོར་གི་གནས་སྟངས་ཀྱི་སྒང་ནས། འཚོ་བ་ཡར་རྒྱས་འགྲོ་མ་འགྲོ་སྒང་ནས་མི་འབོར་འཕེལ་མ་འཕེལ་དེ་ཡང་ཁྱབ་སྤེལ་བསྡད་སུ་འགྲོ་བ་ཡིན། དེ་གཅིག་བྱས་ད་ཁ་སང་དེར་རྒྱ་ནག་ནས་ང་རང་ཚོ། རྒྱ་ནག་གི་ང་རང་ཚོ་ལྷ་ས་ནས་ག་རེ་བྱེད་ཀྱི་འདུག་འོག་གི་ས་ཁུལ་ཁག་ནས་ག་རེ་བྱེད་ཀྱི་འདུག་ལབ་ན། ཉིན་གུང་ལོ་དགུ་བཅུ་ཐམ་པ་དོ་བ་གོང་དོ་བ་ལ་རྒྱ་མི་གི་ཁུ་དཔོན་པོ་ཆེ་འདི་བྱེད་ཀྱི་འདུག་ཨ།

གང་ཕྱོགས་གང་ཅིའི་ཆ་ནས་ང་ཚོ་བོད་པ་མི་འབོར་དེ་ཉུང་རུ་བཏང། དོན་ངོ་མ་སྒང་ནས་ཉུང་རུ་བཏང་དགོས་པ་རེད། ཡིན་ན་ཡང་སྐབས་འགའ་རེ་ཆབ་སྲིད་ཀྱི་ཡིག་རང་གང་གི་ཕྱི་ལོགས་ཡང་གྲངས་ཀ་རྫུན་མ་བཟོས་ནས་བསྒྲགས་ཀྱི་ཡོད
རེད། དེ་འདི་ཚོ་དེ་ཁོ་ཆབ་སྲིད་ཀྱི་གནད་འགག་ཅིག་རེད། ག་རེ་ལབ་ན་ད་ང་ཚོ་སྤྱི་ཚོགས་མང་གཙོ་ནུབ་ཕྱོགས་མང་གཙོ་ལུང་པ་གི་ནང་ནས་བསྡད་ནས་དེ་ཡོང་བ་ན།

ད་ཤོག་ཡོ་ཆ་བཞག་ན་རྒྱ་མིའི་མི་འབོར་མང་རུ་བཏང་ཇེ་མང་རུ་བཏང་མང་རུ་བཏང་གོ་གི་དེའི་སྒང་ནས་ང་ཚོ་སྤྱི་ཚོགས་ཀྱི་ངོ་བོ་དུ་འགྱུར་ཡག་གི་བྱ་གཞི་དེ་གཅིག་རེད་གཉིས་ནས་ང་ཚོ་བོད་པ་རང་གི་མི་རབས་གསར་བ་གི་སེམས་ཁམས་དུ་རྒྱ་གི་སེམས་ཁམས་ཀྱི་རྒྱུ་རྐྱེན་ཡོད་ཀྱང་ད་དེའི་སྒང་ནས་མི་འབོར་དེ་གི་ཤུགས་རྐྱེན་ཞིག་འགྲོ་གི་ཡོད་རེད་གཅིག་གི་དེ་རྒྱ་ཁོ་གི་ཉིད་དུ་བོད་ནང།

ཏི་ཐོ་ལི་ཨག་ཏིས་ཅེས་གསུངས་རེད་ཅེས་ད་ལྟ་དེ་ཁོ་རང་ཚོ་གི་བཅའ་སྡོད་སློབ་གྲྭ་དང་དེ་ཚོ་བཙུགས་ཡ་ཚང་མ་དེ་མི་རིགས་ང་རྒྱལ་དང་བོད་པ་ཚོ་གི་སེམས་ཁམས་དེ་ཁོ་རང་ཡི་གེ་རྩ་ནས་མེད་པ་བོད་པ་གི་དེ་གི་རིག་གཞུང་དེ་གཏིང་ཟབ་པོ་དེ་མེད་པ་བྱས་ནས་རྒྱ་བསྒྱུར་ཡ་གི་དེ་གི་ཐོག་ནས་གསུངས་འདུག་གོ་རེད།
རེད་ད་འདི་གཙོ་བོ་འདི་རེད་ཕྱི་ཕྱི་ལོ་ད་ཉིས་སྟོང་བཅུ་དྲུག་ལོ་དེ་བ་ནས་ཁོ་རང་ཚོ་གོ་ཆོད་སོང་ན་སྔོན་འགྲོ་སློབ་གསོ་སྟབས་སྤེལ་སོང་ཨ་བཅའ་སྡོད་གོ་སྔོན་འགྲོ་སློབ་གསོ་ལ་སོ། འདི་ན་ང་ཚོ་གོ་ཇི་ལྟ་ཡིན་ན་ལོ་བཞི་ནས་དྲུག་གི་བར་རུ་གོ་ཕྲུ་གུ་ཆ་ཚང་བཅའ་སྡོད་བྱས་ནས་མང་ཆེ་ཤོས་ད་ང་ཚོ་འབྲོག་པ་རོང་འབྲོག་མང་པོ་ང་ཚོ་མི་འབོར་གི་སྒང་ནས་བརྒྱ་ཆ་གི་བརྒྱད་ཅུ་གྱ་བདུན་ཟིན་ཡོད་རེད་དེ་ཡིན་ཙང།

མི་ཚེ་གི་ནང་ནས་སེམས་ཁམས་ཀྱི་རྨང་གཞི་ཆགས་ཡག་གི། གནད་འགག་གལ་ཆེ་ཤོས་གི་དུས་སྐབས་དེ་ལོ་བཞི་ནས་དྲུག་གི་བར་རེད།
དེ་ཡིན་ཙང་ཁོ་རང་ཚོ་གི་ད་རྒྱལ་ཁབ་ཀྱི་ངོས་ནས་དུང་ཕྱུར་ང་དུང་ཕྱུར་གྱི་འགྲོ་སོང་བཏང་ནས་ང་ཚོ་བོད་པ་གི་ཕྲུ་གུ་ལོ་བཞི་ནས་དྲུག་གི་བར་རུ་དེ་བ་ནས་བཟུང་སྟེ་མང་ཆེ་བྱས་ཏེ།

དེ་དང་རྒྱ་ནག་ནས་ཁོ་རང་ཚོ undergraduate དེའི་སློབ་ཕྲུག་དེའི་ལྗང་བུ་དེ་དགེ་རྒན་གཅིག་ཡང་ཉམས་མྱོང་མེད་རྒྱུ་དེ་འབོར་ཆེན་མང་བོ་བཏང་ཡོང་ནས་དགེ་རྒན་གྱི་རེད་དགེ་རྒན་གྱི་ཉམས་མྱོང་གསོག་ཡ་དང་ཚོད་ལྟ་བྱེད་ཡ་དེ་གཅིག་ཡོད་རེད་དེ་སྟོང་ཕྲག་གཅིག་གཉིས་མ་རེད་ཁྲི་ཁ་ཤས་ཡོད་རྒྱུ་རེད་བསམ་དགོས་སྟོང་ཕྲག་གཅིག་གཉིས་དེ་མ་རེད་མདོ་དབུས་ཁམས་གསུམ་ཆ་ཚང་ན་ཡོད་རེད། ལྷག་པར་དུ་དབུས་གཙང་ཚང་ང་ཚོ་དབུས་གཙང་ཚང་ནང་རྒྱ་ནག་གི་མངའ་སྡེའི་ཉི་ཤུ་རྩ་བརྒྱད་ཀྱི་ནང་ནས་རེ་རེ་རེ་རེ་གི་དབུས་གཙང་གི་ཕྱོགས་ནས་རྫོང་རེ་རེ་ལ་ཆ་སྒྲིག་བྱས་ནས་ཁ་གཏད་མིང་ཐོག་ནས་རོགས་རམ་བྱས་ཡོད་རེད་གཙོ་བོ་ད་དོན་ངོ་མ་ག་རེ་ཁོ་རང་ཚོ་གི་དེ་ལ་རྒྱ་རྒྱ་བསྒྱུར་ཤུགས་རྒྱག་ཡ་ལ་ཁོ་རང་ཚོ་གི་ཤིག།

མདོ་དབུས་ཁམས་གསུམ་ན་ཡོད་རེད་དོན་ངོ་མ་ཡིན་དེ་མདོ་སྨད་ན་ཡོད་རེད་མདོ་སྟོད་ན་ཡོད་རེད་དེ་ཆ་ཚང་བྱེད་ཀྱི་ཡོད་རེད་ཁོ་རང་ཚོ་གོ་དགེ་ཐོན་སློབ་གྲྭ་དེ་རྒྱ་གི་དེ་སི་ཕེན་ཏཱ་ཞོ་ལབ་འདུག་ཨ་དེ་ཆ་ཚང་གི་ནང་གི་དགེ་རྒན་ཁོ་རང་ཚོ་ཁོ་རང་དགེ་རྒན་བྱེད་མྱོང་མེད་རྒྱུ་རྒྱ་རྒྱ་མོ་རྒྱ་ཕྲུག་ཁོ་རང་ཚོ་ཡ་ངག་རྒྱས།

དང་པོ། དམག་ཡོང་ནས་བཙན་འཛུལ་བྱས་དེ་ནས་ས་གནས་ཀྱི་སྒྲིག་འཛུགས་བོད་རང་གི་སྒྲིག་འཛུགས་མེད་པ་བཟོ། དེ་ནས་རིམ་པ་གཉིས་པ་དེ་དཔལ་འབྱོར་གྱི་ཐོབ་དབང་དེ་འཕྲོག། གསུམ་ནས་མི་སེར་ཁོར་ཡུག་གི་སློབ་གྲྭ་སྤེལ། རིམ་པ་འདི་གསུམ་པོ་སྒང་ནས། དེ་དང་ལྷན་དུ་འཛུགས་སྐྲུན་བྱེད་ཀྱི་ཡོད་ལབ་ནས་བོད་ལ་རྒྱ་འབོར་ཆེན་བཏང། དེ་ནས་འབོར་ཆེན་བཏང་བྱ་རྒྱུ་དེ་ད་ས་གནས་དེ་ནས་བོད་ཀྱི་ས་ཆ་ཁུལ་ཆུང་ཁོ་རང་ཚོ་མ་བཙུགས་ན། ཡིག་ཐོག་ནས་ས་ཆ་དགེ། ཁོ་རང་ཚོ་ས་ཆ་དེ་ནས་ཡུལ་མི་ཆགས་ཡག་ལ་ཐབས་ཤེས་བྱེད། དེ་རིམ་པ་དང་པོ་རེད། རིམ་པ་གཉིས་པ་མོ་བརྒྱད་ཅུ་ཐམ་པ་ལོ་ཏོ་བ་ལ་ང་ཚོ། ཁོ་རང་ཚོ་གི་རྒྱལ་ཁེར་དེ་ལ་གོ་འདོ་བ་བོ་ཁྲེན་ཏོ་ཧུ་ལ་གོ་འདོ་བ། རྒྱ་མི་འབོར་ཆེན་མང་པོ་འབོར་ཆེན་དོ་དགོང་བྱེད་དགོས་དུས་སྐབས་དེ་ལ་ས་ཞིང་བགོས་ནས་ང་ཚོ་བོད་ཀྱི་ས་དེ་ཁོ་རང་ཚོ་གི་ཁྲིམས་ཐོག་ནས་ཡུལ་མི་ཡིན་པ་གི་དེའི་རྨང་གཞི་བཟོས་ནས་ཡུལ་མི་དེ་ཆགས་ཡ་གི་ཐབས་ཤེས་ཅིག་ཐད་ནས་རིམ་པ་ཞིག་བྱས་དེ་གྲངས་ཀ་དཔེ་འབོར་ཆེན་པོ་རེད་དེ་ཅིག་རེད་དེ་ནས་ཉིས་སྟོང་ཉི་ཤུ་ཐམ་པ་ལོ་གི།

དེ་ནས་ས་གནས་དེ་གའི་སྤྱི་ཚོགས་ཀྱི་ཞབས་ཞུ་དང་སྤྱི་ཚོགས་ཀྱི་ཐོབ་ཐང་ཆ་ཚང་ཡོད་ཡ་ཆགས་སོང་ཙང།
དེ་ནས་དེ་ནས་ཁྱིམ་ཚང་བཅས་བོད་ཀྱི་ཆོས་རང་སོ་བོད་ཀྱི་བཅས་དེ་ནས་ཉེ་མི་འབོར་མང་རེ་འགྲོ་ཡ་གཞི་རྩ་དེ་ནས་མང་པོ་ཆགས་ཀྱི་འོང་དོ། དེའི་སྲིད་བྱུས་དེ་ང་ཚོ་བོད་ཅིག

མེད་པ་བཟོ། བོད་པ་རྐྱང་རྐྱང་གི་སྤྱི་ཚོགས་ཁུལ་དེའི་ཁོར་ཡུག་འདྲེན་རྒྱུ་བྱེད་ཡ་ཞིག་དེ་མེད་པ་བཟོ་བྱས་ན། རིག་གནས་ལག་ལེན་བྱེད་ཡ་དང་སྐད་ལག་ལེན་བྱེད་ཡ་གི་ཁོར་ཡུག་མེད་པ་བཟོ་གི་ཡོད་པ་རེད། ད་གཙོ་བོ་འམ་དེའི་དམིགས་ཡུལ་གཙོ་བོ་དེ་རེད། ད་ཆ་བཞག་ན་ཉང་ཁྲི་ནས་རྒྱ་ནག་ནས་ཧྲང་ཧའེ་དང་ཀོང་ཀྲོའུ་གི་མི་མང་པོ་གིས་ཉང་ཁྲི་ན་ས་ཆ་མང་པོ་ཉོས་ནས་ཁང་པ་རྒྱག་གི་འདུག་པ།

མྱུར་བར་རེ་རེའི་འགྱུར་བ་འགྲོ་འོས་ཀྱང་དེ་ལ་ཚོར་བ་རྣོན་པོ་ཞེ་པོ་མེད་ཙང་རིམ་གྱིས་མང་པོ་མང་རེ་ཆགས་ཡོད་ན་སྤྱི་ཚོགས་ཀྱི་གནས་སྟངས་དེ་དཔེ་བལྟས་བློ་ཁ་ཆགས་མི་འདུག་པ། དེ་ལྟར་ནམ་རྒྱུན་བྱས་ཏེ་ང་ཚོས་ཀྱི་ཆ་བཞག་ཡོད་ན་འོ་མ་ཕོར་པ་གང་ཡིན་ན་དེའི་ནང་ཆུ་མང་པོ་བླུགས་བཞག་ན་འོ་མ་ཁོ་རང་བསྡད་ཐུབ་ཀྱི་མ་རེད།

ཁོ་རང་གི་དཔལ་འབྱོར་གི་སྟོབས་ཤུགས་ལ་བརྟེན་ནས་བོད་རང་གི་རིག་གནས་དང་ཁོར་ཡུག། སྐད་ཡིག་བོད་པ་རང་གི་ཁྱད་ཆོས་བརྟན་པོ་གནས་ཐུབ་ཡ་ཁོར་ཡུག་གོ་སྐབས་མང་པོ་བཟོ་ཐུབ་ཀྱི་ཡོད་ཙང་ཁོ་བོ་དེ་མཐོང་མཐོང་ཡ་ལ་ཞེད་སྣང་ཅིག་ཡོད་རེད་རྒྱ། ད་རྒྱལ་ཁབ་ཀྱི་སྟོབས་ཤུགས་དང་ཁྲིམས་བརྒྱུད་ནས་ཀྱི་ནག་ཉེས་ཁ་ཁ་ལོ་འགོ་ཡོང་དེ་ནས་ཁོ་རང་བཙོན་ཁང་ནང་བཅུག་ཡ་རེད་མར་དོན་རྗེས་ཁོ་བོ།

རྒྱ་མི་ག་རྒྱ་གི་ཚོང་པ་སྤྱིར་བཏང་བ་མང་པོ་གི་སྒང་ནས་ཡང་རྙོག་གྲ་ཞིག་ཡོང་གི་རེད་རྙོག་གྲ་རིམ་པ་གསུམ་གི་སྒང་ན་ཡོང་གི་ཡོད་རེད། གཞུང་གིས་རྐང་བཙུགས་ནས་འཆར་གཞིའི་སྒང་ནས་མར་རྙོག་གྲ་ཞིག་བཟོས་ཡོང་ང་ཚོ་གི་ལམ་ཀ་མགོ་སྐོར་ཡོད་ཆོག་དེའི་གཅིག་ལམ་ཀ་གཅིག། གཉིས་ནས་རྒྱ་གི་དཔལ་འབྱོར་སྒང་ནས་རྒྱ་མིའི་རྒྱབ་སྐྱོར་བྱས་ནས་བོད་ཀྱི་ས་ཆ་ནས་ས་ཟིན་ཡག་གི་རྒྱབ་སྐྱོར་དེ་གཅིག་ཡང་གཅིག་ཡོང་གི་ཡོད་རེད། གསུམ་ནི་རྒྱ་གར་གསའ་ལི་བ་ད་ལམ་ཀ་བཟོ་ཡ་དང་ད་དེའི་ཕྱོགས་ལ་ཨར་འདམ་གྱི་ལས་ཀ་མང་པོ་བཟོ་རྒྱུ་རྒྱ་ནག་ནས་རྒྱ་མང་པོ་བཟོ་གི་ཡོང་གི་ཁྲིད་ཡོང་གི་འདུག་མ་གཏོགས་བོད་པ་བཟོ་གི་འཇུག་གི་མི་འདུག་ཨ། དེ་ནས་ངས་ཆོས་དེའི་ནང་ནས་སྒྲུང་ཞིག་ལབ་གོ་མདོ་སྨད་མདོ་སྨད་ཆ་ནས་ད་མདོ་སྨད་དེ་དེ་ནས་ཀ་ཆུ་ཚོ་དེ་ཀན་སུའུ་གི་ས་ཆ་ཁ་ཆེ་གི་ས་ཆ་མང་པོ་ན་དེ་འདྲ་ཡོད་རེད། ལོ་རབས་དགུ་བཅུ་བ་ནས་ཉིས་སྟོང་ཐམ་པ་ཉིས་སྟོང་བཅུ་ཐམ་པ་གོང་དུ་བ་ལ་དབུས་གཙང་གི་སྡོད་ཡམས་མི་རྣམས་ས་ལའི་ལམ་ནས་བྱིང་ཁ་འདུག་མ་གི་ཁ་ཆེ་མང་བོ་འཁུར་ཡོང་རེ་བརྒྱབ་ཡོང། ཁ་ཆེ་མང་བོ་འཁུར་ཡོང་དེ་ནས་ཁ་ཆེ་མང་བོ་བོད་གི་གྲོང་གསེབ་སོ་སོ་ལས་ལམ་ཀ་མང་བོ་བཟོ་གི་ཡོད་གྲང།

མཛེས་ཡག་ལགས་མི་མང་ཞིག་ཆགས་འོས་བྱུང་དེ་གཙོ་བོ་ག་རེ་ལ་གོ་ན་ད། རང་སྐྱོང་མེད་པ་གི་དེ་མཚོན་རྟགས་གཙོ་བོ་དེ་རེད། ཨུ་ཧུ། མང་དུ། ད་ལྟ་དབུས་གཙང་ཆ་དེ་འདྲ་ཞིག་བྱུང་གི་འདུག་བརྒྱ་ཆ་གི་ཉི་ཤུ་ཡོད་རེད་དེ་འདྲ་ཞིག་ཆགས་གི་འདུག་ད། དེ་མདོ་སྟོད་སྨད་གཉིས་ཆར་དེ་ཡོང་ན་ངས་དེ་དེ་ཡིན། མདོ་སྟོད་ར་ཚོ་ན་སི་ཁྲོན་གི་ནང་ནས་བོད་གི་དཔོན་པོ་མི་འདུག་ཨ། ཨུ་ཧུ།

ལ་གཙོ་བོ་གི་ས་ཁུལ་ཁག་ན་ཡོད་ཞེས་ཁ་ནང་ནས་ཚིག་ནས་ལབ་དགོས་ཡོད་ཁོ་རང་ཚོ་རྩ་ཁྲིམས་དང་ས་གནས་ཀྱི་རང་སྐྱོང་རྩ་ཁྲིམས་འཐེན་འཁྱེར་བཅས་བྱ་རྒྱུ་དེ་ཚིག་སྐམ་པོ་ཙམ་མ་གཏོགས་དོན་གྱི་རང་སྐྱོང་ངོ་བོ་མི་འདུག་གླག་རྒྱུ་བ་རྒྱུ་བ་སྟངས་ཚད་འདུག་ཚད་བྱ་རྒྱུ་དེ་གི་གྲངས་ཚད་གཙོ་བོ་བསྟན་གི་ཡོད་རེད། འདི་དབུས་གཙང་རང་སྐྱོང་ལྗོངས་གཅིག་པོ་མ་རེད་མདོ་སྟོད་སྨད་གཉིས་ཆ་ན་རང་སྐྱོང་གཙང་མ་མེད་པ་དེ་གསལ་བོ་བསྟན་ཚར་རེད།

རྒྱ་མི་ཚོ་ཡང་ང་ཚོ་ཅིག་གཞན་ལྟ་ཞིག་འཁྲབ་གི་འདུག་བ། ག་རེ་གསུང་གི།
ག་རེ་འཁྲབ་གི་འདུག་ཟེར་ན། ཨ་མདོ་ལོ་སར་དེ་ག་མང་ཚོགས་ནང་ནས་བོད་པ་གི་ནང་ནས་ཆང་ས་མང་པོ་རྒྱག་གི་ཡོད་ཅོག་གི་བརྙན་མང་པོ་བཏོན་ཡོང་གི་འདུག་བ། ཨུ་ཧུ། དེ་གཅིག་ཨ་ནེ་མདོ་སྟོད་དང་དབུས་གཙང་གཉིས་ཆ་སྔ་མའི་ནང་སོ་བོད་ཀྱི་ལོ་བོད་ལུགས་ལོ་སར་དར་འགྲོ་ཡོད་པ་རེད་ད་ལོ་ཁོ་རང་ཚོ་བོད་ཀྱི་ལོ་རྩ་འཛུགས་བྱས་ནས་དབུས་གཙང་དང་མདོ་སྟོད་ཀྱི་དུ་བ་ནས་ཡང་རིག་གནས་ཀྱི་བྱ་འགུལ་སྤེལ་ཨ་ནེ་རྒྱ་གི་རྒྱལ་དར་བཟུང་དེ་རེད་དེ་འདྲ་གི་ལས་འགུལ་ཁོ་རང་ཚོ་གི་ལོ་སར་གི་སྒང་བོད་པ་ཡོངས་རྫོགས་གཅིག་གྱུར་བྱས་ཡག་ལ་ཐབས་ཤེས་ཅིག་འཐེན་ཡོང་འདུག་བ། དེ་གཙོ་བོ་ཆི་ཟིག་ཟེར་ན་ཁོ་བོ

དེ་ཡང་ནམ་མཁའ་གི་གནམ་གྲུ་ལ་དེ་རེས་ད་གར་དང་དེ་རང་དེ་འདྲ་ཞིག་བྱེད་དགོས་ཀྱི་རྒྱུ་མཚན་ག་རེ་ལབ་ན། ད་ལྷ་ས་ནས་ཆུ་དང་གློག་དང་འཚོ་བ་གི་ཆ་རྐྱེན་ཧྲིལ་བོ་ཡར་རྒྱས་གཏང་ཐུབ་ཡོད་རེད། གཏང་ཐུབ་སོང་ན་རྒྱ་མི་ཡར་ལ་སླེབས་ན་བསྡད་ཐུབ་ཡ་བསྡད་ཆོག་ཡ་བསྡད་འདོད་ཡ་གི་ཆ་རྐྱེན་བསྐྲུན་ཐུབ་ཡོད་རེད་ད་ཁོང་ཚོ་གི་གནམ་གྲུ་དང་མགྱོགས་ལམ་མང་ནས་ནང་ནས་མི་འཁུར

རྗེས་མ་སོག་པོ་རྒྱ་བརྒྱ་ཆ་གི་དྲུག་ཅུ་སོག་པོ་བརྒྱ་ཆ་གི་བཞི་བཅུ་འགྱུར་ཚར་དུས་ད་ཁོ་རང་ཚོ་ག་རེ་བྱས་ནས་བྱེད་གི་འདུག་ཨ། ད་མ་འོངས་པ་ན་ང་ཚོ་བོད་པ་མི་འབོར་དེ་འདྲ་མང་པོ་སྐྱེལ་འདྲེན་བྱས་ནས་མང་ཉུང་གི་སྒང་ནས་དེ་འདྲ་གི་ཁྱད་ཤོར་བྱས་ན་ང་རང་ཚོ་གི་ལ་སྔར་ལས་ལྷག་པའི་སྡིག་ལས་ཀ་སྡིག་ག

འདི་ནས་བསམ་པ་ཡིན་ནའང། ཁོ་རང་ཚོ་ང་ཚོ་བོད་པ་གང་དེ་མི་འབོར་གི་གྲངས་ཀ་ང་རང་ཚོ་ངེས་ནས་ཡོད་དགོས་ཡོང་ཡ་དེ་གང་ངས་ད་བྱས་ན། འབྲོག་པ་མང་ཚོགས་རོང་བ་མང་ཚོགས་གྲོང་གསེབ་གྲོང་ཁྱེར་ན་མེད་རྒྱུ་གྲོང་གསེབ་ན་ཡོད་རྒྱུ་ཁོ་རང་ཚོ་གི་ཆང་ས་མང་བོ་བརྒྱབ་ནས་ཕྲུ་གུ་མང་བོ་བཟོ་རྒྱུ་དེ་གལ་ཆེན་པོ་རེད་བསམ་གི་འདུག། དེ་མེད་ན་མི་གྲངས་ཉུང་རུ་ཕྱིན་ཚར་ན་ང་ཚོ་གི་སྤྱི་ཚོགས་མར་ཚར་ཚར་རེད།

ཇི་ལྟར་ན་ང་ཚོ་སློབ་གསོ་མི་དགོས་དེ་ལ་གོ་བ་མིན་སློབ་གསོ་དགོས་ཀྱི་རེད། སློབ་གསོ་བོད་རང་གི་རིག་གནས་ཡར་རྒྱས་ཀྱི་ཆོས་ཉིད་དང་མཐུན་པའི་བོད་ཀྱི་ངོ་བོ་ཚང་བའི་བོད་ཀྱི་སློབ་གྲྭ་ཞིག་ཡོད་ན་འགྲོ་དགོས་ཀྱི་རེད། ཆ་ཚང་སློབ་གྲྭ་འགྲོ་དགོས་སློབ་གསོ་མྱོང་དགོས་ཀྱི་རེད། ཡིན་ན་ཡང་ད་ལྟ་རྒྱ་གི་ང་ཚོ་སྤེལ་ཡོང་རྒྱུ་གྱི་སློབ་གསོ་དེ་ང་ཚོས་དགོས་ཀྱི་མེད་དེ་ངས་དེ་ལ་གོ།

ས་ཆ་མང་པོ་ཅིག་ལ་ཡང་ཚོང་པ་ང་ཡིན་ཁོ་ཡིན་ཟེར་བ་མང་པོ་ཞིག་ཡོད་ཡོད་པ་རེད། དེ་ཡིན་དུས་ཙ་ལ་ཁོ་རང་ཚོ་ལ་ཡང་ཁྱོད་ཀྱི་ངོས་ནས་ཡང་དམིགས་བསལ་གྱི་ལམ་སྟོན་གསུངས་དྲགས། འདི་འདྲ་བྱས་ན་ཡག་གི་མིན་འགྲོ་བོད་ཀྱི་སྤྱི་ཚོགས་ལ་ཕན་བདེ་ཡག་གི་དེའི་ཐོག་ནས་མཛུབ་སྟོན་ག་རེ་གནང་ཡག་ཡོད། ལགས་རེད་ཆི་ཆི་ལགས་དེ་ང་རང་ཚོ་བོད་ནང་ནས་འོ་ཅོག་ཚོང་པ་ཁོ་རང་ཚོ། ཕྱོགས་གཉིས་བསམ་བློ་གཏོང་དགོས་རེད་ཨ་ནི་འུ་ཚོས་ད་ཐུག་གི་ཚོང་ལམ་དེ་བོད་ནང་ཁུལ་ལ་རེད་བོད་ཁུལ་རྒྱ་ནག་ཡིན་ན་རེད་རྒྱལ་ཁབ་སྤྱི་ཚོགས་ཡིན་ན་རེད་ད་ཐུག་གི་ཚོང་ལམ་དེ་ཉར་ན་བདེ་འཇགས་དེ་གཅིག་རེད་དེ་བསམ་གོ་དང་ཨ་ནི་ནས་བོད་རང་གི་སྲོལ་རྒྱུན་གི་ཐོན་རྫས་དེ་ལས་སྣོན་བྱས་ནས་ཚོང་རྫས་ཀྱི་སྟེང་ནས་ནང་ཚོང་རྒྱག་རྒྱུ་འདི་སྒང་ཤུགས་རྒྱག་རྒྱུ་ཡང་དམིགས་བསལ་གལ་ཆེན་པོ་རེད་བསམ་གོ་དང